ཁ་བའི་མི་སྣའི་ལེ་ཚན་གསན་གཟིགས་གནང་མཁན་ཚང་མ་ལ་སྐུ་ཁམས་བཟང། ཐེངས་འདིར་ལེ་ཚན་འདི་རྒྱ་གར་རྡ་རམ་ས་ལ་རྟེན་གཞི་བྱས་པའི VOA ཨ་རི་རླུང་འཕྲིན་ཁང་གི་ལས་ཁུངས་ནས་གོ་སྒྲིག་ཞུ་གི་ཡོད། ང་ལེ་ཚན་གཙོ་སྐྱོང་བ་སྐལ་བཟང་འཇིགས་མེད་ཡིན། བོད་ཀྱི་འབྲས་ནད་ཚོགས་པས་ཏོག་དབྱིབས་ནད་དུག་ཁྱབ་གདལ་ཕྱིན་པའི་སྐབས་སུ་ནད་པ་ཚོར་རིན་མེད་ངང་ཞལ་ལག་བགོ་འགྲེམས་གནང་ཡ་དང་ཏོག་དབྱིབས་ནད་དུག་ཕོག་པའི་ནད་པ་མང་པོ་ཞིག་ལ་སྨན་བཅོས་ཀྱི་མཐུན་འགྱུར་བསྐྲུན་ཡོད་པ་རེད། ད་ལྟའི་ཆར་ཁོང་རྣམ་པ་ཚོ་ཧི་མ་ཅལ་ཁུལ་གྱི་བོད་པའི་གནས་ཡུལ་ས་གནས་ཁག་ལ། སྨན་བཅོས་ཀྱི་ཡོ་ཆས་ཁག་ཅིག་རིན་མེད་ངང་བགོ་འགྲེམས་གནང་བར་ཕེབས་པའི་སྐབས་དང་བསྟུན་བྱས་དེ་རིང་གི་ང་ཚོའི་ལེ་ཚན་དེའི་ནང་བོད་ཀྱི་འབྲས་ནད་ཚོགས་པ་ཐོག་མར་གསར་འཛུགས་གནང་མཁན་དང་ཚོགས་པའི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། ཚུལ་ཁྲིམས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐོག་མར་དེ་ཚུལ་ཁྲིམས་ལགས་ང་ཚོའི་རྒྱ་ཆེའི་གསན་གཟིགས་གནང་མཁན་ཚོ་ལ་ཚུལ་ཁྲིམས་ལགས་ཀྱི་ལོ་རྒྱུས་དང་ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་གནང། ངའི་མིང་ལ་ཚུལ་ཁྲིམས་རྡོ་རྗེ་ཡིན།

ཆ་ཚང་ལ་ཡང་འབྲས་ནད་ཀྱི་ཚོགས་པ་ཡོད་བསྡད་པ། ཀན་སཱ་སྔོན་འགོག་ཐོག་ལ་ཡང་ལས་ཀ་མང་པོ་ཞིག་ཅིག་གནང་དུས་དང། དེ་འདྲ་ང་ཚོའི་སྤྱི་ཚོགས་ནང་ངས་ཅིག་བལྟས་ཡོང་དུས། བྱེད་མཁན་མི་འདུག་ཀན་སཱ་ཐོག་ལ་ཡང་ཅིག་སྔོན་འགོག་གི་ལས་གཞི་རེད། ཅིག་ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་དམིགས་བསལ་མེད་དུས། ད་ཅིག་ཡ་དེ་མེད་དུ་མི་རུང་བ་ཞིག་མཐོང་བཞིན་ཞིག་ནས་ཡང། ཐོག་མ་དེ་འདྲ་ཅིག་འགོ་ཚུགས་ཡག་གི་འདུག་ཆ་ཤས་ཆུང་པར། ཨ་འདི་ཆུང་ཇི་བཞིན་ཡང་ཨ་ནི་རྒྱ་གར་གྱི་ད་ལྟ་ཀན་སཱ་ཚོགས་པ Indian Cancer Society ཁོ་རང་ཚོའི་ལས་བྱེད་དུ་བཟུང་འདུག་ཡང་ན་གྲོས་མང་པོ་བྱས་པ་ཡིན་ཐོག་མ་གོ་དེའི་སྐབས་སུ་དེ་འདྲ་མཉམ་འབྲེལ་གྱི་དེ་འདྲ་ང་རང་ཚོ་གོང་སྲིད་སྐྱོང་དེ་འདྲ་འོས་མི་བཀྲ་ཤིས་དབང་འདུ་ལགས་ཡོད་ཁོ་རང་ལ་ང་ཚོས་བཅར་འདྲི་ཞུས་ཁོ་རང་གིས་ལམ་སྟོན་ཞུས་མང་པོ་བྱས་ཇི་བཞིན་ཡང་ཨ་ཉིས་སྟོང་བཅོ་ལྔ་གི་ཟླ་ཉིས་སྟོང་བཅོ་ལྔ་གི་སྤྱི་ཟླ་དང་པོས་ཀྱི་སྤྱི་ཟླ་དང་པོ་ཡོད་དེ་ལ་ཡང་ང་ཚོས་ཚེས་ཉི་ཤུ་རྩ་ལྔ་ལ་ཡང་ང་ཚོ་ཐོག་མ་དེ་འཕྲོད་བསྟེན་བརྟག་དཔྱད་དང་པོ་དེ་བེང་ལོར་དེ་འདྲ་དུས་བསྐང

ཨམ་ཆི་ལྷན་རྒྱས་རེད་དེ་བཞིན་ཡང་ད་ས་གནས་སྤྱི་ཡོངས་ཀྱི་ད་ལྟ་དེ་ཁ་ས་འགན་འཛིན་རེད་སྨན་པ་རེད་ཆ་ཚང་དེ་འཛོམས་བསྡད་ཡོད་གཏམ་ཟེར་ལ་དེའི་སྐབས་སུ་ཡང་དེ་གཉིས་ཚོགས་པ་དེ་ཐོག་མར་ངོ་སྤྲོད་བྱས་ནས་ཡང་ད་ཚོགས་པ་དེ་འདྲ་ཞིག་བཙུགས་ཡོད་ཟེར་ལས་འཆར་དེ་འདྲ་དེ་འདྲ་བྱས་ཟེར་འོ་དེ་འདྲའི་འགོ་ཚུགས་བྱུང་བ་རེད་ལགས།
ལགས་འོ་དེ་འདྲའི་བརྒྱུད་རིམ་ལ་ད་ལྟ་སོང་ཙང་ད་ཅིག་ལོ་ཉིས་སྟོང་བཅོ་ལྔ་ནས་འགོ་བཙུགས་ཡིན་དུས་འདུག་ལ་ཧ་ལམ་ད་ལོ་བདུན་ལྷག་ཙམ་ཅིག་འགྲོ་གི་འདུག་ད་ལོ་བདུན་དེའི་ནང་རྣམ་པ་ཚོ་ཅིག་བོད་མིའི་གཞིས་སྒར་ཡིན་ནས་རེད་ཚོགས་པ་སྐྱིད་སྡུག་མང་པོ་ཅིག་ལ་འབྲེལ་བ་གནང་ཡོད་རེད། འདི་གི་ལོ་རེ་ནད་པ་བརྟག་དཔྱད་གནང་ཡ་དེ་འདྲ་གནང་ཡོད་དུས་ཙམ་པ། ང་རང་ཚོ་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ལོགས་ལ་ད་ཅིག་འབྲས་ནད་ཅིག་ལབ་ནས་རེད་ཀན་སཱ་རིགས་མང་པོ་བྱས་དུས་ཙམ་པ་བོད་པའི་སྤྱི་ཚོགས་ནང་ཁྱབ་ཆེ་ཤོས་ཀྱི་ན་ཚ་དེ་ག་རེ་ཆགས་བསྡད་ཤག་དེ་འདྲ་བྱས་ལགས། ཀན་སཱ་ནང་ལོགས་ནས་ཡ་ད་མང་ཤོས་འགྲོ་དེ་ད་ཕོ་བ་ཀན་སཱ་ཆགས་བསྡད་ཡོད་རེད་པ་དེ་དང་ཟུང་དུ་ད་མཆིན་པའི་ཡོད་མཆིན་པའི་གཉན་ཚད་ཆགས་ཡོད་རེད་ག་རེ་ལབ་ཡ་ད་ད་ད་ད་སྐིན་ཀན་སཱ་ར་པགས་ནད་དེ་འདྲ་ཡོང་གི་འདུག་པགས་ནད་ད་ཀན་སཱ་ར་མི་འདྲ་བ་སྣ་ཚོགས་རེད་ཁྲག་གི་ཀན་སཱ་ཡོད་རེད་ཨ་ནི་ཡང་བུ་སྣོད་ཀྱི་ཀན་སཱ་ར་རེད་ནུ་མའི་ཀན་སཱ་ར་རེད་ད་དེ་འདྲ་ཞིག་མང་པོ་ཞིག་ཅིག་ཡོང་དུས་འོ་ད་ཀན་སཱ་ར་དེ་ང་རང་ཚོའི་སྤྱི་ཡོངས་དུ་བཏང་ཡོང་དུས་མང་ཤོས་རུ་ཞིག་ཆགས་དུས་འོ་ད་ང་རང་ཚོའི་བོད་མི་སྤྱི་ཡོངས་ནས་ཉིས་སྟོང་དགུ་བར་དུ་གལ་ཏེ་བཙན་བྱོལ་བོད་མི་སྐྱེ་ཤི་བལྟས་པ་ན་ཀན་སཱ་ར་ནང་ནས་དེ་རུང་བྱེད་ཀྱི་འདུག་མང་ཤོས་རེད།
ལགས་འོ་དེ་ནས་ད་ཅི་ཁ་ལོ་རེད་ད་ད་རྒྱ་གར་ཡིན་ནས་རེད་ད་འཛམ་བུ་གླིང་ཁྱོན་ཡོངས་ལ་ཏོག་དབྱིབས་ནད་དུག་དེ་སླེབས་པའི་སྐབས་དེ་རྣམ་པ་ཚོ་བོད་ཀྱི་འབྲས་ནད་ཚོགས་པའི་ངོས་ནས་ཐོག་མར་དེ་ཞལ་ལག་བགོ་འགྲེམས་གནང་ཡ་ཅིག་འགོ་བཙུགས་གནང་སོང་དེ་ནས་ནད་རླབས་གཉིས་པ་ཛ་དྲག་པོ་དེའི་སྐབས་དེ་རྣམ་པ་ཚོ་མདུན་ལ་དོན་བྱས་གཅིག་ཏོག་དབྱིབས་ནད་དུག་ནད་པ་ཚོ་རོགས་རམ་ཡིན་ནའི་རེད། གཅིག་ནད་པ་ཚོ་སྲོག་རླུང་ཐབས་ཤེས་བཏང་ཡིན་ནའི་རེད་སྨན་ཁང་ལ་བསྐྱལ་ཡ་ཡིན་ནའི་དེ་འདྲས་མང་པོ་ཞིག་གནང་སོང། ཡིན་པ་ཡིན་ནའི་ད་ཅིག་རྣམ་པ་ཚོས་ཀྱིས་ཐོག་མའི་དམིགས་ཡུལ་དེ། གཅིག་སྐྲན་ནད་ཀྱི་ནད་པ་ཚོ་རོགས་རམ་གནང་ཡ་དེ་ཆགས་བསྡད་ཡོད་རེད། ཡིན་ནའི་གཅིག་ད་ཏོག་དབྱིབས་ནད་དུག་གི་ནད་པ་ཚོ་ལ་རོགས་རམ་གནང་ཡ་གིས་བསྐྱལ་ཡ་འགྲོ་ཡིན་ནའི་རེད་ད་ཅིག་རྒྱུ་མཚན་དེ་ག་རེ་ཞིག་ཡིན་ནམ།

དེ་མང་ཚོགས་ཀྱིས་ཧ་གོ་བའི་ཐོག་ནས་རྣམ་པ་ཚོར་ལ་ད་ཅིག་ཞལ་འདེབས་ཧ་ལམ་རྒྱ་གར་གྱི་སྒོར་མོ་འབུམ་བརྒྱ་ལྷག་དེ་འདྲའི་གི་ཞལ་འདེབས་བྱུང་འདུག་དེ་འདྲ་ཙམ་པ་ཞལ་འདེབས་འདི་གིས་རྣམ་པ་ཚོས་ལས་གཞི་སྤེལ་བའི་སྐབས་སུ་ཁ་ཡོད་ལག་ཡོད་ཀྱི་ཐུགས་ཕན་གསོས་པ་ག་ཚད་ཅིག་བྱུང་ཡོད་ན། ང་ཚོས་ཀྱི་ད་ལྟ་ནད་པ་དེ་ཚོ་ལ་རོགས་པ་བྱས་ཏེ་འདི་འདྲ་བྱེད་དགོས་རེད་ད་ལྟ་བོད་ནས་ལས་རྒྱུ་བྱས་ཁུངས་ལོ་ཁྱུ་ནས་མ་ཡོང་བས་ན། ང་ཚོའི་ཚོགས་པས་ཐག་གཅོད་བྱེད་དགོས།

ཚུལ་ཁྲིམས་ལགས་གསུངས་སོང་རྣམ་པ་ཚོས་ལས་ཀ་བྱེད་ས་ལྟེ་གནས་གཙོ་བོ་དེ་རྒྱ་གར་གྱི་ལྡི་ལི་ནང་ཆགས་བསྡད་ཤག་ལགས། ད་ལྡི་ལི་ནང་གསར་འགྱུར་དང་ང་ཚོ་གནས་ཚུལ་གོ་རྟོགས་བྱས་པ་ཡིན་ན་ཅིག་གནས་སྟངས་ཛ་དྲག་པོ་ཞེ་པོ་ཅིག་ནད་པ་མང་པོ་ཞིག་སྲོག་རླུང་མ་འདང་བའི་དཀའ་ངལ་གྱིས་འདས་གྲོངས་སུ་གྱུར་བ་མང་པོ་འབྱུང་གི་འདུག་བྱས་ཙམ་པ་རྣམ་པ་ཚོ་ད་སྐབས་དེ་དུས་ཙམ་པ་ཅིག་མདུན་ལ་དོན་བྱས་ཕ་གི་ནད་པ་ཚོའི་སྲོག་རླུང་ཐབས་ཤེས་བཏང་ཡ་ཡིན་ནའི་རེད་སྨན་ཁང་བསྐྱེལ་གནང་ཡ་དེ་འདྲས་ཀྱི། ཕྱག་ལས་མང་པོ་ཞིག་གནང་དུས་ཙམ་པ། ཏན་ཏིག་འདི་བར་དུ་ལ་དཀའ་ངལ་ཆེན་པོ་ཞིག་དང་གདོང་ལེན་བྱེད་དགོས་པ་མང་པོ་བྱུང་ཡོད་རེད་བསམ་གི་འདུག་བྱས་ཙང་རྣམ་པ་ཚོ་ལ་དཀའ་ངལ་ཆེན་པོ་གདོང་ལེན་བྱེད་དགོས་པ་དེ་འདྲ་ག་རེ་བྱུང་ཡོད་རེད། དེའི་གདོང་ལེན་བྱེད་པའི་སྐབས་དུ་རྣམ་པ་ཚོའི་ངོས་ནས་ཅིག་བསམ་བློའི་ངོས་ནས་ཅིག་དེ་ལ། ཅིག་སྔོན་ཚུད་ནས་གྲ་སྒྲིག་བྱས་ཡིན་ནའི་རེད་དེ་ལ་གདོང་ལེན་ག་འདྲ་རེ་ཞིག་གནང་ཡོད་ན། འོ་ད་སྤྱིར་བཏང་གི་དེ་འདྲ་དུ་ཐོག་མ་དུ་འགོ་ཚུགས་ཡོང་དུས་ཡ་མི་ང་མི་རུ་དཀའ་ངལ་ཤུགས་ཆེ་འཕྲད་པ་རེད། ང་ཚོས་ས་མ་ཟིག་ཡོད་རེད་ང་ཚོ་དེ་ར་ཐུང་ན་གནས་པ་ཞིག་དེ་ནི་ཡ་ང་ཚོ་ཚ་དྲ་ཉུ་གུ་ཅིག་ནང་ཁྲིད་དགོས་གནས་བབ་བྱུང་ཡོད་རེད།

དེ་གཅིག་དེ་གཅིག་བློ་ཕམ་ཆེ་ཤོས་འདུག་དེ་གཅིག་ནད་པ་འདུག་ས་མ་བསྡད་པ་ཞོལ་ར་དེ་བློ་ཕམ་ཆེ་ཤོས་ཤིག་ལས་ཀ་ཅི་ཡོང་གི་འདུག་སྐད་བཤད་ན་ང་ཚོས་ཞེ་འུ་རང་ད་བྱེད་བསམ་གྱི་མི་འདུག་ར་ཡིན་ནས་ཏིས་ཏིས་ད་ག་རེ་ཏིས་ཏིས་ཡོང་དེ་འདུག་ལའང་ཞེ་མ་ཞེ་མི་སེ་བྱུང་མ་སོང། ལགས་རེད་དེ་ནས་ཏིས་གཅིག་ཨ་ད་ལྟ་གསུངས་སོང་ནད་པ་སྟབས་མ་ལེགས་པ་ཁ་ཤས་འདས་གྲོངས་བྱུང་བའི་གནས་སྟངས་དེ་བྱུང་ཡོད་རེད་ཡང་ནད་པ་ཁ་ཤས་ཡང་སྲོག་སྐྱོབ་ཐུབ་པ་དེ་འདྲ་བྱུང་ཡོད་རེད་ལའང། ད་ད་ལྟ་ང་ཚོས་ལྡི་ལི་ནང་ཡོད་པའི་སྨན་ཞབས་པ་རྒྱ་གར་སྨན་ཁང་ནང་ལས་ཀ་བྱེད་མཁན་མང་པོ་ཞིག་ལ་དྲི་བ་ཞུ་དུས་ཙམ་པ། ནད་པ་མིག་མདུན་ལ་སྐྱོབ་མ་ཐུབ་པར་གྲོངས་འགྲོ་དུས་ཙམ་པ་སེམས་ནང་ལ་དཀའ་ངལ་ཞེ་པོ་འདུག་དགོང་དག་གཉིད་མ་ཤོར་ཡ་གནས་སྟངས་དེ་འདྲ་བྱུང་གི་འདུག་གསུང་གི་འདུག་ད། ཚུལ་ཁྲིམས་ལགས་འདྲ་པོ་ཆ་བཞག་པ་ན་ཅིག་ཚོགས་པ་ཅིག་འགན་འཁྲི་གནང་གི་ཡོད་རེད་ད་འདིའི་མིག་མདུན་ལ་ཡང་ནད་པ་ཁ་ཤས་ཡང་འདས་གྲོངས་སུ་གྱུར་འོག་རེད་ཁྱེད་རང་སྒེར་གྱིས་ད་ཅིག་བསམ་བློའི་ནང་ལོག་ལ་ཡིན་ནའི་རེད་ད་ལུས་སེམས་གཉིས་ལ་དཀའ་ངལ་འཕྲད་དུས་ཙམ་པ་ཁྱེད་རང་སྒེར་གྱིས་དེ་ལ་ག་འདྲས་སེ་གདོང་ལེན་གནང་ཡིན་ན།

ག་རེ་གི་ཡ་དཔེ་མི་སྲིད་གི་སེམས་ཁུར་ཤུགས་ཆེན་པོ་ཐེབས་ཡོད་ར་ཁ་ཅིག་ལ་ནད་པ་དེ་འདྲ་གྲོངས་རྩ་རུ་གྲོངས་ཤག་ད་ཡང་བསྐྱར་ང་ཏུ་ཁག་པོ་བྱེད་ས་རེད་ཟེར་དེ་འདྲ་ཞུ་ཡ་དེ་འདྲ་ཡོད་ར་ད་ཡང་བསྐྱར་ང་ནད་པ་དེ་འདྲ་བཅུ་གྲོངས་པའི་ནང་དངོས་གནས་ལས་ཀ་བྱེད་ཐུབ་ས་མ་རེད་ཟེར་དེ་འདྲ་གི་ནད་པ་འདི་འདྲ་བྱུང་ཡོད་ར་ད་དེ་ཡིན་དུས་ད་ང་ཚོ་རང་གིས་ང་རང་རང་གིས་ཁ་ཞུ་ཡོད་ལ་ན་ང་ཚོ་ནད་པ་གཉིས་གྲོངས་གི་འདི་འདྲ་བཅུ་གྲོངས་གི་ཡོད་འདི་འདྲ་ང་ཚོ་ནད་པ་བཅུ་གཅིག་དེ་ཡ་ད་དུང་ང་ཚོ་སྐྱོབ་ཐབས་འབད་བརྩོན་ཞུ་གི་རེད་ཨ་དེ་འདྲ་རང་གིས་ཨ་སོ་སོ་གས་ཀྱི་ཚུ་བསམ་བློ་བཏང་དཔེར་ན་དེ་འདྲའི་ཅིག་ཡོང་ང་ཚོ་བོད་མི་ད་བོད་མི་གཅིག་མ་ཞུ་སྐྱོབ་ཐབས་འབད་བརྩོན་ཞུ་ཡ་གྱི་ཆེན་པོ་ར།

འདི་པར་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ནའི་རེད་སློབ་གྲྭ་སྒྲིག་འཛུགས་ཁག་དེ་འདྲས་ལ་ཅིག་སྨན་ཆས་ཀྱི་ད་ཡོ་བྱད་དེ་འདྲས་རིན་མེད་ངང་ལ་འགྲེམས་སྤེལ་གནང་གནང་འདུག་ད་ལྟ་བར་དུ་རྣམ་པ་ཚོའི་ངོས་ནས་ཅིག་ས་ཁུལ་ག་ཚད་ག་ཚད་ལ་དེ་འདྲས་གནང་ཚར་བ་ཡིན་ན། ང་ཚོས་ད་ལྟ་ལྡི་ལི་བྱས་ལྡི་ལི་དུ་བྱུང་ཚར་བ་རེད་ད་ལྟ་ལྡེ་ར་ལྡུན་ཡོད་པའི་གི་ད་གཞིས་ཆགས་ཁང་བཟང་དུ་ཅིག་ཏུ་སློབ་གྲྭ་དེ་དུ་བྱུང་བ་རེད་ཨ་ནི་ད་ལྟ་མ་ན་ལི་ཡོད་པའི་གི་རུ་ཁ་དུ་གཞིས་ཆགས་ཡིན་ན་རེད་དགོན་སྡེ་ཁག་ཡིན་ན་རེད་ཆ་ཚང་དུ་གྲུབ་པ་རེད་འདི་བྱས་ལ་ཡ་སྦིར་ཡོད་ར།

ལང། ལང་བ་འདི་འདྲའི་ཚུལ་ཁྲིམས་ལགས་ན་ཐ་མ་དེ་དེ་བཀའ་འདྲི་ཞུ་གི་ཡིན། ད་ཅིག་ད་ལྟའི་ནད་རླབས་ཛ་དྲག་པོ་འདི་འདྲའི་གཅིག་པུ་རུ་ལ་རྣམ་པ་ཚོའི་དོན་ལ་ཐོན། ཅིག་དཀའ་ངལ་མང་པོ་ཅིག་ཁྱད་བསད་བྱས་ཡོད་རེད་ཅིག་དེ་བྱས་པའི་བརྒྱུད་རིམ་རྣམས་ལ་ཡང་རྣམ་པ་ཚོས་གནས་ཚུལ་མང་པོ་ཅིག་དང་ཉམས་མྱོང་གསར་བ་མང་པོ་ཞིག་ཏན་ཏན་བྱུང་ཡོད་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་ཙམ་པ་ད་གལ་སྲིད། སྟབས་མ་ལེགས་པ་ཅིག་ལ་ནད་ལབ་གསུམ་པ་འདི་སླེབས་པ་ཡིན་ན། ཅིག་ང་ཚོའི་བཙན་བྱོལ་བོད་མིའི་ངོས་ནས་ཅིག་སྔོན་ཚུད་ནས་གྲ་སྒྲིག་ག་རེ་གནང་དགོས་ཀྱི་འདུག་ཡང་ཅིག་རྣམ་པ་ཚོའི་ཚོགས་པའི་ངོས་ནས་སྔོན་ཚུད་ནས་གྲ་སྒྲིག་ག་རེ་གནང་གི་ཡིན་ན།

ལྷག་པར་དུ་ས་གནས་སོ་སོ་ལ་ཡང་ཕྲུ་གུ་དེ་ཚོ་ལ་དམིགས་བསལ་ནས་ད་ལྟ་ནས་ལམ་སྟོན་ག་རེ་ག་རེ་བྱེད་དགོས་འདུག་ཕ་མའི་ངོས་ནས་ཡང་འགན་ག་རེ་ག་རེ་འཁྱེར་དགོས་འདུག་ཟེར་ཞོར། དེ་ཚོར་དོ་སྣང་བྱེད་དགོས་པ་ཤིན་ཏུ་གལ་ཆེན་པོ་རེད་དྲན་གྱི་འདུག་ལགས། ཨ་ནི་ཕྱོགས་གཞན་པ་ནས་ང་ཚོའི་ཚོགས་པའི་ངོས་ནས་ག་རེ་ཟེར་དུས་ད་ང་ཚོ་ས་གནས་ཚང་མ་ལ་བཀྲམ་བསྡད་དེ། ཁྱེད་རྒྱལ་སྤྱིའི་དུས་ཚེས་ཆེན་ཞིག་ནས་སྲོག་རླུང་ཟེར་ཡ་དང concentrator རེད། ད་ད་ད་ག་རེ་རེ་ད་ནི་གཞན་གྱི་ཡ། ས་དུག་སེལ་གཏོར་ཡ་དེ་ཡོད་ལགས། ཕྱི་མར་བྱས་ད་ཆ་ཚང་དུ་སྤྲད་དེ་འོ། ག་རེ་ཟེར་དུས་ད་དེའི་ནད་རླབས་གསུམ་པ་དེའི་ཆེད་དུ་ཡ་གྲ་སྒྲིག་ཡོང་ཡ། ད་ང་ཚོའི་ཁ་ལ་ན་ཁ་སྣོན་དུ་ཅིག་གཞུང་གི་ངོས་ཕུལ་གི་ཡོད་ད་ཁ་སྣོན་བྱས་ན་ས་གནས་ཁོ་རང་ཚོ་སོ་སོའི་ངོས་ནས་ཡང་ཅིག་ཚོགས་ཆུང་དེ་ཡོད་པ་རེད་དེ་དུས་ད་ནད་རླབས་གསུམ་པ་དེ་སྐབས་སུ་སླེབས་དུས་ང་ཚོའི་ངོས་ནས་གཉིས་ནས་ཁོ་རང་ཚོ་གཉེན་ཚོའི་ནས་ཡང་གྲ་སྒྲིག་ག་རེ་བྱེད་དགོས་ཡོད་ན་ཆ་ཚང་འབད་བརྩོན་ཞུ་ན་བསམ་གྱི་འདུག་ར་ཨ་ནི་ང་ཚོ་ཚོགས་པ་སྤྱིའི་ངོས་ནས་ག་རེ་འཆར་གཞི་ཡོད་ལབ་ཡོད་ན་ད་ལྡི་ལི་རང་ལ་ཡང་ང་ཚོ་ད་ད་ཡང་སྐྱར་སྐྱེལ་འདྲེན་ཡོང་རྒྱུའི་སྣུམ་འཁོར་ཞིག་ད་ད་རིན་པོ་ཆེ་ཅིག་ཕུལ་གི་ཡོད་རེད་པ་དུས་ལུང་རིན་པོ་ཆེ་གིས་ཡང་སྐྱར་ཕུལ་གི་ཡོད་དེ་ཡང་ང་ཚོ་ཅིག་ཡང་ལྡི་ལི་རང་ལ་རྟེན་གཞི་བྱས་ཡིན་དེ་སྐྱེལ་འདྲེན་ཡོང་ཡ་ཅིག་ཡང་སྐྱར་ང་ཚོ་ད་ས་གནས་ག་པར་ཅིག་ལ་འགྲོ་དགོས་ཡོད་ན་ག་རེ་ཅིག་རོགས་པ་བྱེད་དགོས་ཡོད་ན་ང་ཚོ་འབད་བརྩོན་ཞུ་ཡ་ཡིན། ཨ་ད་ལྟའི་ཆར་ལ་ང་ཚོ་འཆར་གཞི་ཞིག་ག་རེ་ཞུས་པ་ཡིན་ན་ད་ང་ཚོ་ལྡི་ལི་གནས་ཚུལ་ཅིག་ཤིན་ཏུ་ཡག་པོ་བྱུང་ཚར་རེད། དེ་ཡིན་དུས་ཨ་གཞིས་ཆགས་ས་གནས་མང་པོ་ཞིག་ལ་ཁ་ལག་ཚོད་ཡག་པོ་རེད་དེ་ཞིག་ཡིན་ན་ཡང་ས་གནས་ཏོག་ཙམ་ད་ཁུག་ལུང་ཁུག་དེ་འདྲ་ལས་ཡག་བོད་པའི་ཤེས་བྱ་དང་དགོན་པ་དེ་འདྲ་ག་རེ་ལ་དཀའ་ངལ་ཡོད་པ་ཡིན་ན་ཨ་ནི་ང་ཚོའི་ངོས་ནས་ཡང་སྨན་ཞབས་དང་བླངས་དེ་རིགས་ལ་ང་ཚོ་ཚོགས་པ་ལས་བྱེད་དེ་འདྲས་ཕར་ལ་འགྲོ་བྱས་ནས་རོགས་པ་བྱེད་ཡག་གི་དེ་འདྲའི་འཆར་གཞི་ཡོད།